ཨོ་ད་དེའི་ཚེ་ན་འཆི་བ་ཆོས་སྐུ་ངོར་གནས་དེ་གང་དུ་གྲུབ་སོང་བསམ་པའི་བསམ་བློ་ཞིག་བཏང་ར་བ། དེའི་ཚེ་ན་འཆི་བ་ངོ་མ་ཁོ་གྲུབ་སོང་བསམ་པའི་བསམ་བློ་ཞིག་འཆི་བ་ངོ་མ་དེ་ཤི་ད་ཤི་ཡོད་པ་མ་རེད་པ། ཤི་དུས་ཀྱི་བསམ་བློ་ཞིག་ཡོང་ར་བ་སྟོང་སང་སང་ཅིག་ཁ་བསམ་བློ་ཞིག་ངོ་མ་ཞིག་ཁོ་བོའི་སེམས་གཅིག་དྲན་གྱི་བ་ཡིན་པ་རེད་ཁོ་ད་འདྲ་བོ་ཅིག་ད་ལྟ་དྲན་ས་སོ་སོས་བཟོས་པ་ཡིན་ད་དེའི་ཚེ་ན་འཆི་བ་ཆོས་སྐུ་ངོ་མ་དེ་ང་ཡིན་བསམ་པའི་བསམ་བློ་བཏང་ནས་ང་རྒྱལ་ཅིག་བཞག་ག་ཚོད་ཐུབ་ཐུབ་བསམ་ད་དེའི་གཞུག་ལ་ལམ་སང་ལྷ་ལ་ཡར་སྐྱེས་ནས་འཇིགས་བྱེད་འཇིགས་བྱེད་ཅིག་ལ་ལམ་སང་ཁ་ཐུག་དེ་ལ་དེའི་གཞུག་དེ་ལ་འཇིགས་བྱེད་ཅིག་ལ་སྐྱེས་བཞག་ན།